སྤྱི་ཚེས་ཉི་ཤུ་རྩ་ལྔའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཙོས་པའི་བོད་མིའི་སྐུ་མགྲོན་པ། ཨི་སི་ཏོ་ནི་ཡཱ་གི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས་ཡོ་གྷ་ཁཱ་ལི་རེ་ད་ལགས་ཀྱིས་ཕ་རོལ་པོའི་གྲོས་ཚོགས་ནང་གཟིགས་སྐོར་དང་གྲོས་ཚོགས་འཐུས་མི་གཞན་དག་དང་མཇལ་འཕྲད་གནང་འདུག་ཨི་སི་ཏོ་ནི་ཡཱ་གི་གྲོས་ཚོགས་ནང་དུ་བོད་ཀྱི་ཁྲིམས་ཐོག་གནས་བབ་སྐོར་ཉན་ཞིབ་ཚོགས་འདུ་བྱས་ཏེ་སྲིད་སྐྱོང་མཆོག་གིས་གསུང་བཤད་གནང་ཡོད་པ།

ཡུ་གུར་ཁ་ལི་རེད། ཁོ་རང་ང་ཚོ་དེ་ཨེས་ཏོ་ནི་ཡ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་གཙོ་རེད་ཁོ་རང་ནང་དུ་ཡོད། ནི་འདིར་ལ་དྭགས་ཁོ་དང་ང་ཚོ་སྡེ་བ། ཅེས་བརྗོད་ཡོད་གོང་ཞུས་ཨེས་ཏོ་ནི་ཡ་གི་གྲོས་ཚོགས་ཀྱི་ཉན་ཞིབ་སྐབས་སྲིད་སྐྱོང་མཆོག་ལས་གཞན་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་སེ་བསོད་ནམས་ཚེ་རིང་ལགས་སོགས་ནས་གསུང་བཤད་དང་བོད་དེ་ནམ་ཡང་རྒྱ་ནག་གི་ཆ་ཤས་མིན་ཞེས་ཀྱི་རྩོམ་པ་པོ་སྐུ་ཞབས་ལིའུ་ཧོན་ཁྲེན་ལགས་ནས

བྱས་ནས་ད་དིང་སང་གི་དུས་ཚོད་ལ་ཡང་གླང་ཆེན་འདི་མང་རུ་འདྲ་བོ་ཅིག་སྔོན་མ་དང་མ་འདྲ་བ་ཅིག་མང་རུ་འདྲ་བོ་ཅིག་སླེབས་བསྡད་མཁན་འདྲ་བོ་ཅིག་ཡོག་རེད་དེ་ཡོང་དུས་འདི་ཨ་ནི་ང་ཚོ་གི་སྤྱི་བཏང་ཨ་ནི་ཤིང་ནགས་ལས་ཁུངས་ཀྱི་བརྒྱུད་ནས་ང་ཚོ་ཆ་ཚང་སྙན་སེང་ཞིག་ཁ་སང་སྔོན་མ་ཞུས་ཚར་བ་རེད་དེ་ཡིན་ནའི་ད་རེས་འདི་ལ་ཨ་ནི་འདུག་ཤེས་མཐུན་ཆུང་འདི་ཚོ་རིགས་འདི་ཚོ་ཡང་བསྐྱར་དུ་ཨ་ནི་ཉམས་གསོ་གནང་དགོས་ཀྱི་འདུག་བསམ་ནས་འདི་འདྲ་འདྲ་བོ་ཅིག་ཡིག་ཐོག་འོ་འདི་དོན་ཚན་འདི་གསུམ་འདྲ་བོ་ཅིག་ང་ཚོ་ཕུལ་ཐུབ་པ་བྱུང་སོང་བསམ་ནས་འདི་ཞུས་ཡག་ཡིན། སྐབས་དེར་ས་གནས་བོད་མིའི་གཞུང་འབྲེལ་མ་ཡིན་པའི་གི་ཚོགས་སྡེ་ཁག་གི་ལས་སྣེ་དང་བོད་མི་མི་ཉུང་བ་ཞིག་གིས་ཕེབས་བསུ་བཅར་གནང་ཡོད་པ་མ་ཟད་ད་དུང་སྦེལ་ཀོབ་པེ་ལུགས་བདེ་ས་གནས་འགོ་འཛིན་རྣམ་གཉིས་ནས་ས་གནས་བོད་མི་གི་བདེ་སྡུག་དང་འབྲེལ་བའི་གི་དོན་གནད་ཁག་གསུམ་གྱི་ཐོག་རྒྱ་གར་ཀར་ན་ཊ་ཀ་མངའ་སྡེ་གཞུང་ནས་རོགས་སྐྱོར་གནང་བའི་འབོད་སྐུལ་གྱི་ཞུ་སྙན་ཕུལ་གནང་ཡོད་འདུག་གཞི་རྩའི་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེ་འདི་ནང་བཙན་བྱོལ་བོད་མི་མི་འབོར་མང་ཤོས་གནས་ཡུལ་གཞིས་ཆགས་ཡོད་པ་རེད་ལ་མངའ་སྡེ་འདིའི་ནང་སྦེལ་ཀོབ་པེ་ལུགས་བདེ་གཞིས་ཁོངས་གཉིས་དང།

Gallagher དང་གྲོས་ཚོགས་འོག་མའི་གི་འཐུས་མི Ted Lieu ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་དང་འགན་འཛིན་གཞོན་པ། དེ་བཞིན་བརྗོད་གཞི་དེའི་སྐོར་ཞིབ་འཇུག་བྱེད་མཁན་སློབ་གྲྭ་ཆེན་མོ་ཁག་ཅིག་གི་མི་སྣ་སོགས་ཁྱོན་མི་གྲངས་བཅུ་ཙམ་གྱིས་གླེང་སློང་གཙོ་བོ་གནང་རྒྱུ་ཡིན་འདུག་ལ། དེའི་ཐད་ལ་ཨ་རིའི་གྲོས་ཚོགས་འཐུས་མི་དང་གྲོས་ཚོགས་ཀྱི་ལས་བྱེད་དོ་སྣང་ཡོད་མཁན་དང་གསར་འགོད་པ་སོགས་མཉམ་ཞུགས་ཆོག་གི་ཡོད་པ་བརྗོད་འདུག་ད་རེས་ཀྱི་བརྗོད་གཞི་དེའི་སྐོར་གླེང་སློང་ཞིབ་ཕྲ་ཡོང་ཆེད་ཚོགས་ཆུང་གཉིས་དབྱེ་བགོས་བྱས་འདུག་པ་དང།

ད་ནངས་ཞོགས་པ་ང་ཚོའི་འགྲོ་བ་དེ་ནི་དེ་ཡང་རྒྱལ་ཁབ་ཉི་ཤུ་ཐམ་པ་གིས་བོད་དོན་རྒྱབ་སྐྱོར་གང་ཞུ་ཤུགས་ཆེན་པོ་བསླངས་སོང་ཨ་ནི་ཁོ་རང་ཚོ་གོ་རྒྱ་ནག་གི་རེ་བ་འདྲ་མ་སོང་ན་ཅིག་རེད་འདུག་འདྲ་འདུག་ཡི་གེ་ཉི་ཤུ་རྩ་བརྒྱད་ཕུལ་ས་འདུག་ཉི་ཤུ་རྩ་བརྒྱད་པོ་ཆ་ཚང་ང་ཚོ་བོད་དོན་གི་གང་རེད་ཨ་ལྷག་པར་དུ་དེ་བཅའ་སྡོད་སློབ་གྲྭ་གི་སྐོར་ལ་ཤུགས་ཆེན་པོ་བསླངས་གི་འདུག

ཨ་རིའི་མཚོ་དམག་མགྲིན་ཚབ་ཀྱིས་རྟགས་ཅན USS John Finn མཚོ་དམག་གྲུ་གཟིངས་ནི་དེ་བཞིན་ཐའེ་ཝན་མཚོ་འགག་ཏུ་ས་འབྲེལ་རྒྱལ་ཁབ་སུ་རུང་གི་བདག་དབང་མེད་པའི་གི་མཚོ་ལམ་བརྒྱུད་མཚོ་འགྲུལ་བྱས་པ་དང་དེ་ལྟར་འགྲུལ་བཞུད་བྱས་པ་དེས་ཨ་རིའི་ངོས་ནས་རྒྱལ་སྤྱིའི་མཚོ་འགྲུལ་རང་དབང་བེད་སྤྱོད་ཆེད་རྒྱལ་ཁབ་ཚང་མ་ལ་མཚོ་འགྲུལ་རང་དབང་སྲུང་སྐྱོབ་མཚོན་པར་བྱས་ཡོད་ལུགས་གསལ་སྟོན་བྱས་འདུག།

སྐབས་དེར་ཡུ་རོབ་དང་ཨ་རི་གཙོས་པའི་རྒྱལ་ཁབ་མང་པོ་གི་སྐུ་ཚབ་འཐུས་མི་ཚོས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་པའི་གནད་དོན་ཐད་ལ་སྐྱོན་བརྗོད་ཤུགས་ཆེ་བྱས་ནས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཞེས་པ་སོགས་རྩིས་མེད་གཏོང་དགོས་པ་བརྗོད་འདུག་དེའི་ཐད་ལ་རྒྱ་ནག་གི་སྐུ་ཚབ་འཐུས་མི་ཚོས། དེ་ནི་ཕྱི་མིའི་ངོས་ནས་ཐེ་གཏོགས་དང་རྒྱ་ནག་ལ་ནག་པོ་བཟོ་ཐབས་རེད་ཅེས་སྐྱོན་བརྗོད་ལ་དགག་ལན་རྒྱག་པའི་གནས་ཚུལ་བྱུང་འདུག

སྐབས་དེར་ཚོགས་འདུ་གཙོ་སྐྱོང་བས་ཚོགས་འདུ་ཐོག་མཉམ་ཞུགས་གནང་མཁན་སྐུ་ཚབ་འཐུས་མི་ཚང་མ་ལ་དགའ་བསུ་འཚམས་འདྲི་ཞུ་རྒྱུ་ཡིན་དེ་རིང་གི་སྐུ་ཚབ་འཐུས་མི་ཚོ་གི་གྲས་རྒྱ་ནག་གི་སྐུ་ཚབ་ཡང་ཡོད་པས་འཚམས་འདྲི་ཡོད་ལ། འཛམ་གླིང་ཡོངས་ཁྱབ་དུས་བཀག་བསྐྱར་ཞིབ་ལས་དོན་ཚོགས་ཆུང་གི་ཚོགས་ཐེངས་བཞི་བཅུ་ཞེ་ལྔ་པ་དེ་དངོས་སུ་འགོ་འཛུགས་རྒྱུ་ཡིན་ཞེས་བརྗོད་དེ་ཚོགས་འདུ་འགོ་བཙུགས་པ་དང། སྡོམ་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གསུམ་གི་སྐུ་ཚབ་འཐུས་མི་ཚོ་གིས་དུས་ཡུན་ཆུ་ཚོད་གསུམ་ལྷག་ཙམ་གྱི་རིང་ལ་གཏམ་བཤད་གནང་ཡོད་པ་དང་དེའི་ནང་ནས་ཡུ་རོབ་དང་ཨ་རི་སོགས་རྒྱལ་ཁབ་མང་པོ་གི་སྐུ་ཚབ་འཐུས་མི་ཚོས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་ལ་རྡོག་རོལ་གཏོང་བཞིན་པ་གི་གནད་དོན་སྐོར་གླེང་སློང་གནང་བའི་ནང་བོད་དང་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་ལུགས་རང་དབང་ཐད་རྡུང་རྡེག་གཏོང་བཞིན་པ་གི་གནད་དོན་དེ་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ཁྲིམས་རྩོད་པ་དང་ལྟ་བ་ཐ་དད་ཅན་ལ་དྲག་གནོན་སྐོར་དང་དེ་བཞིན་ཧང་ཀང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཞེས་པ་ལག་བསྟར་རྗེས་ཀྱི་འགྱུར་བ་ཐེབས་པ་སོགས་ཀྱི་གནད་དོན་ཐད་ལ་དོ་ཁུར་བྱེད་ཀྱི་ཡོད་པ་བརྗོད་པ་རེད། དམིགས་བསལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་རིའི་གཏན་འཇགས་གཞུང་ཚབ་ལྕམ Michelle Taylor ལགས་ཀྱིས་ཨ་རིའི་རྒྱལ་ཁབ་ཚབ་བྱས་ནས་གསུངས་དོན་དུ། ང་ཚོས་རྒྱ་ནག་ལ་ལམ་སྟོན་བྱེད་ཀྱི་ལ། དང་པོ་ཉིན་རེར་རྒྱ་མཚོ་ཆེ་ལས་ལྡན་ཚོ་ཆུང་གིས་མི་མཐོ་ནང་སྐད་དབྱིབས་ཀྱི་ཤིན་ཅང་དང་བྷེ། ཧང་ཀང་ནང་གོང་འཕེལ་གྱི་བཀག་ཉར་བྱས་པ་མང་པོ་ཞིག་ཡོད་པ་ཚང་མ་ལེགས་སྒྲུབ་གཏོང་དགོས། གཉིས་པ། ཤིན་ཅང་དང་བོད་ཧང་ཀང་གི་མི་སྣ་ཐེ་བའི་རྒྱ་ནག་ནང་དང་ཕྱི་རྒྱལ་དུ་ཡོད་པའི་མི་སྒེར་ལ་སུན་གཙེར་དང་མྱུལ་ཞིབ་འཇིགས་སྐུལ་བྱ་རྒྱུ་མཚམས་འཇོག་བྱེད་དགོས། གསུམ་པ། མི་སྒེར་བ་གི་རིག་གཞུང་དང་སྐད་ཡིག་ཆོས་ལུགས་ཡང་ན་དད་མོས་བཅས་ལ་དབྱེ་འབྱེད་མཚམས་འཇོག་དང་བོད་དང་ཤིན་ཅང་ནང་གཏན་འཇགས་སློབ་གྲྭ་ཐེ་བ་གི་བཙན་ཤེད་ཀྱིས་མི་རིགས་གཅིག་གྱུར་བཟོ་བའི་སྲིད་ཇུས་མཚམས་འཇོག་བྱེད་དགོས།

སོག་པོ་སོགས་གྲངས་ཉུང་མི་རིགས་ཁག་གི་འཚེ་མེད་ཞི་བ་གི་ཐབས་ལམ་ཐོག་ནས་རང་གི་དགོས་འདུན་འདོན་ཐབས་བྱེད་བཞིན་པ་ལ་དྲག་གནོན་གྱི་སྲིད་ཇུས་སྤེལ་བཞིན་པ་དེ་མཚམས་འཇོག་བྱེད་དགོས་ཞེས་བརྗོད་འདུག། ཡང་ཁོང་གིས་ཧང་ཀང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཞེས་པ་དེས་གཞི་རྩ་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་དང་རང་དབང་ལ་སྣང་མེད་གཏོང་གི་ཡོད་པ་དང། ཧང་ཀང་སྲིད་གཞུང་གིས་འབྲོག་མོ་ཐོ་ཐུང་གི་ཁྲིམས་ཚན་པ་དང་སེང་གེ་པ་ཚོ་ལ་འཇིགས་སྐུལ་དང་གྲོགས་འགོ་ཚེ་ཞིམ་གྱི་ནུས་ལྡན་དེ་དག་ཚང་འཇུག་བྱེད་དགོས་པ་དང་དེ་བཞིན་ཡང་རྒྱ་ནག་གིས་རྒྱ་ཚང་འགའ་ནི་ཚིག་བརྒྱ་དང་ནུས་ལྡན་ཚེ་ཞིམ་གྱིས་རྒྱ་ནག་གི་མི་སེར་ལ་འཇིགས་སྣང་སྐུལ་བ་དང་བཙན་བཟུང་ཚེ་ཞིམ་གྱི་ནུས་ལྡན་དེའང་ཚང་འཇུག་བྱེད་དགོས་ཞེས་བརྗོད་འདུག་ཡང་ཉི་ཧོང་གི་ཚ་ཐམ་ནི

རྒྱ་ནག་ལ་དེ་འདྲའི་འགྲོ་བ་མ་ཐོ་ཐུང་ག་གཉིས་ལྡན་དང་འདྲའི་ལང་སྟེང་ཁ་ཇེ་ནུང་ཅན་ད། ལི་ཅན་ད་ཚུ་རི་གི་ཉིན་འདྲེན་ཞུ་མ་ང་ཆུ་ཅན།